ཁྱེད་རང་རྣམས་ཀྱིས་ད་གནས་འདི་ཉིད་ཀྱང་ནི་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་དངོས་སུ་ཡིན་སྙམ་པའི་བསམ་པ་དང་ལྡན་པའི་ཁྱེད་རང་རྣམས་ཀྱི་ལུས་པོ་དེ་ཡང་ཐ་མལ་མ་དག་པ་མ་ཡིན་པར་ངོ་བོ་མཁའ་འགྲོ་ཡེ་ཤེས་མཚོ་རྒྱལ་ལ་རྣམ་པ་རྡོ་རྗེ་རྣལ་འབྱོར་མ་སྐུ་མདོག་དམར་བོ་ཞལ་གཅིག་ཕྱག་གཉིས་ཕྱག་གཡས་གྲི་གུག་དང། གཡོན་པས་ཐོད་པ་འཛིན་པ། བདེ་འགྲོའི་དུས་དེར་བཞེངས་པའི་སྟབས་ཀྱིས་བཞུགས་པ་དེ་ལྟ་བུ་ཞིག་ཏུ་ཡུལ་དེར་གསལ་བོར་བསྒོམ། དེའི་དབུས་ན་ཟླ་འོད་སྐྱེར་ས་དབུས་ན་ནི་རྩ་དབུ་མ་སྔོ་སངས་སྦོམ་ཕྲ་མདའ་སྨྱུག་ཙམ་པ་ལ་ཡར་སྣེ་ནི་སྤྱི་བོ་ཚངས་བུག་ན་ཁ་བྱེ་བ་ནི་ཞིག། མར་སྣེ་ནི་ལྟེ་འོག་ན་ཁ་ཟུམ་པ་ནི་ཞིག། དེ་འདྲའི་སྙིང་ཁ་ན་ཚིགས་ཀྱིས་བཅད་པའི་དེའི་སྟེང་ན་ནི་རླུང་གི་ཐིག་ལེ་ལྗང་སྐྱ་ཞིག་གི་སྟེང་ན་རང་གི་སེམས་རིག་པ་ཧྲཱིཿ་ཡིག་དམར་བོ་དེ་ནི་རླུང་གི་ཐིག་ལེ་དེའི་ཡར་སྤྲོ་དུ་འཕར་ལ་ཁད་དང་ཡར་ལ་ཁད་པ་དེ་ལྟ་བུ་ཞིག་ཏུ་བསྒོམ།

དེ་ལྟ་བུའི་རྩེ་གཅིག་གིས་ནི་ད་ནི་མགོན་པོ་འོད་དཔག་མེད་ལ་ཁྱེད་རྣམ་པའི་ཚབ་བྱས་བདག་གིས་གསོལ་བ་འདེབས་ནས་ཁྱེད་རྣམ་པས་ཡང་ནི་ངའི་ཚིག་འདི་ལ་གསན་ནས་ནི་མགོན་པོ་འོད་དཔག་མེད་ལ་ཡིད་ཀྱིས་གསོལ་བ་ཐོབ་བོ་ནི་དེ་རྩེ་གཅིག་ཏུ་བཏབ་པ་ཡིན། བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པར་ཚངས་ཀྱི་མགོན་པོ་འོད་དཔག་ཏུ་མེད་པ་ལ་ཕྱག་འཚལ་ལོ་མཆོད་དོ་སྐྱབས་སུ་མཆིའོ།

དེ་ནས་ང་རང་གིས་ཕཊ་སྒྲ་ལྔ་ཚར་བྱས་པའི་མཐུས་ཁྱེད་རང་རྣམས་མགོན་པོ་འོད་དཔག་མེད་ཀྱི་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་ངོ་བོ་ཉིད་མི་འགྱུར་རྡོ་རྗེའི་སྐུ་མངོན་པར་བྱང་ཆུབ་པའི་སྐུ་སྐུ་ལྔའི་དབྱིངས་སུ་ཡིག་བཟླ་བ་ནི་ནམ་ཡང་འོད་དཔག་མེད་དང་དབྱེར་མེད་དུ་གྱུར་སོང་བར་བསམ་པའི་མོས་པ་བསྐྱེད། ཕཊ། ཕཊ། ཕཊ། ཕཊ། བར་དུ། དེ་ནས་སླར་ཡང་གཞུའི་ཨོག་ཙེ་ན་ཡོད་པའི་མགོན་པོ་ཨོག་ཧོང་མའི་དབུ་དེ་བཞེས་ནས་ཁྱེད་རང་གི་ལུས་ལ་བསྟན་པས་ཁྱེད་རང་རྣམས་བཀའ་རྒྱུད་ཀྱི་བཅོམ་ལྡན་འདས་མགོན་པོ་ཚེ་དཔག་ཏུ་མེད་པ་སྐུ་མདོག་དམར་པོ་པདྨ་རང་གི་མདོག་ལྟ་བུ་ལ་གནོང་ཤུགས་རྫོགས་ཀྱི་རྒྱན་གཅིག་རྒྱུ་རྒྱན་འབབ་གཤགས་མཉམ་བཞག་གི་སྟེང་ན་འཆི་མེད་ཚེ་ཡི་བདུད་རྩིས་བཀང་བ་རྣམ་པ་བཞི་རྡོ་རྗེ་གཏེར་མོ་དྲུང་གི་བཞུགས་པ་ཞིག་ཟུར་ཟུར་དུ།